ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་གྱིས་གཟའ་པ་སངས་ཉིན་གཏམ་བཤད་གནང་བའི་ནང། ད་སྐབས་ཨིསི་རཱཨེལ་དང་ཧ་མཱ་སི་བར་དམག་འཁྲུག་རྒྱག་མུས་ཡིན་པའི་འོག་ལ་ཧ་མཱ་སི་ཡི་དབང་བསྒྱུར་བ་ཡོད་པའི་པེ་ལིས་ཏན་གྱི་མི་དམངས་ཚོའི་དཀའ་ངལ་སེལ་ཕྱོགས་ཀྱི་ཐབས་ལམ་འཕར་མ་འཚོལ་བཞིན་ཡོད་ཅེས་གསལ་བསྒྲགས་གནང་པ་བཞིན་གཟའ་སྤེན་པའི་ཉིན་ཨ་མི་རི་ཀས་གྷ་ཛ་ཡི་ནང་ལ་ཛ་དྲག་གི་མི་སྤྱོད་དགེ་བའི་རོགས་རམ་ཁག་ཅིག་གནམ་ཐོག་ནས་འབེབས་གཡུག་བྱས་ཡོད་པ་རེད། སྐབས་དེའི་སྐྱོབ་གསོའི་རོགས་རམ་དེ་ཚོ་ནི་གཟའ་སྤེན་པའི་སྔ་དྲོར། དོས་སྐྱེལ་གནམ་གྲུ་སི་གཅིག་སུམ་ཅུ་རྟགས་ཅན་གསུམ་གྱི་ཐོག་ནས། བཟའ་བཅའི་ཐུམ་སྒྲིལ་སུམ་ཁྲི་བརྒྱད་སྟོང་ཡོད་པའི་དོས་པོ་དྲུག་ཅུ་རེ་གསུམ་གནམ་ཐོག་ནས། མེ་ཏྲི་ཐྲེ་ནེན་རྒྱ་མཚོའི་ཁུལ་གྱི་མཚོ་ཁར་ལྷོ་ནུབ་གྷ་ཛ་ཡི་ཐོག་ལ་གཡུགས་པ་རེད་ཅེས། ཨ་མི་རི་ཀའི་གཞུང་འབྲེལ་མི་སྣ་ཞིག་གིས་བརྗོད་འདུག། ཡང་ད་རེས་ཨ་མི་རི་ཀས་གྷ་ཛ་ནང་ལ་མི་སྤྱོད་ཚུལ་མཐུན་གྱི་རོགས་རམ་གནམ་ཐོག་ནས་འཕངས་པའི་ལས་དོན་དེ་བཞིན། Jordan རྒྱལ་ཁམས་ཀྱི་མཁའ་དམག་དཔུང་སྡེ་དང་མཉམ་ལས་ཀྱི་ཐོག་ལ་བྱས་པ་ཞིག་ཡིན་འདུག་ཡང་སྲིད་འཛིན Biden གྱིས་ད་རེས་གྷ་ཛ་ཐོག་ལ་གནམ་ཐོག་ནས་སྐྱོབ་གསོ་འབེབས་གཡུག་བྱ་རྒྱུར་ཐག་གཅོད་གནང་བའི་རྒྱུ་མཚན་གཙོ་བོ་དེ་ནི། གཟའ་ཕུར་བུའི་ཉིན་བྱང་ཕྱོགས་གྷ་ཛ་ཡི་ནང་ལ་མི་སྤྱོད་དགེ་བའི་རོགས་རམ་བགོས་འགྲེམས་དང་འབྲེལ་བའི་པེ་ལི་སི་ཐན་གྱི་མི་མང་ཉུང་མཐར་བརྒྱ་དང་བཅོ་ལྔ་འདས་གྲོངས་གྱུར་པ་དང་དེ་བཞིན་གཞན་བདུན་བརྒྱ་ལྔ་བཅུ་ལྷག་ཞིག་ལ་རྨས་སྐྱོན་བྱུང་བའི་རྗེས་ལ་གནང་པ་ཞིག་ཆགས་ཀྱི་ཡོད་པ་རེད། དེའི་སྐབས་ཀྱི་ཐབས་སྐྱོ་བའི་དོན་རྐྱེན་དེའི་བྱུང་རྐྱེན་ཐོག་ལ། ཨི་སི་རལ་དང་ཧ་མཱ་སི་གཉིས་དབར་ལ་ཁ་གཡོག་དཀྲི་རེས་བྱེད་མུས་ཡིན་པ་རེད། ཡང་ཨིསི་རཱཨེལ་ནས་གྷ་ཛ་ནང་ལ་མི་སྤྱོད་དགེ་བའི་རོགས་རམ་སྦྱོར་རྒྱུ་མྱུར་དུ་གཏོང་དགོས་པ་ཨ་མི་རི་ཀས་ཨིསི་རཱཨེལ་ལ་གནོན་གནོན་ཤུགས་སྤྲད་ཡོད་ན་ཡང་གཟའ་ཕུར་བུའི་ཉིན་གྱི་དྲག་སྤྱོད་དེ་ཡིས་རོགས་རམ་དེ་རིགས་སྦྱོར་རྒྱུའི་ནང་ལ་དཀའ་ངལ་དུ་མ་ཞིག་ཡོད་པ་འབུར་བཏོན་བྱུང་ཡོད་པ་རེད། གཟའ་འཁོར་སྔོན་མ་སྐུ་ཞབས་བྷའི་ཏན་གྱིས་གྷ་ཛ་ཡི་ནང་ལ་གནམ་ཐོག་ནས་རོགས་རམ་གྱི་དོས་པོ་འབེབས་གཡུག་གཏོང་རྒྱུའི་གསལ་བསྒྲགས་གནང་པའི་སྐབས་སུ། གྷ་ཛ་ནང་མི་མང་ལ་སྲོག་སྐྱོན་བྱུང་སྟངས་དེ་ནི་ཧ་ཅང་བློ་ཕངས་པའི་གནས་ཚུལ་ཞིག་ཡིན་པ་ལ་མི་མང་དེ་དག་ནི་འ་ཆད་འུ་ཐུག་ཤག་ཅེས་གསུངས་འདུག་རྩ་བའི་གྷ་ཛ་ནང་ལ་གནམ་ཐོག་ནས་རོགས་རམ་ག་ཚོད་དང་ག་འདྲ་ཟེར་གཡུག་ཐུབ་ཀྱང་དེ་ཚོས་ཧ་ཅང་དཀའ་སྡུག་མྱོང་བཞིན་པའི་མི་མང་རྣམས་ལ་ཕན་ཐོགས་ཡོད་ངེས་ཡིན་པ་དེ་ནི་བརྗོད་མི་དགོས་པ་ཞིག་ཡིན་འདུག། ཡིན་ན་ཡང་རོགས་རམ་དེ་དག་མི་དམངས་ཚོའི་ལག་ཏུ་དངོས་འབྲེལ་ཐུབ་མིན་དང་དེ་བཞིན་དཀའ་ངལ་མྱོང་མཁན་མི་དམངས་ཚོར་བགོད་འགྲེམས་ཐུབ་གལ་ཡིན་པ་ལྟར་དེའི་ཐོག་ལ་ཕོ་བྲང་དཀར་པོའི་རྒྱལ་དོན་བདེ་འཇགས་ཀྱི་མགྲིན་ཚབ་པ་ཇོན་ཁཱ་བྷི་ཡིས་གསར་འགོད་པར་གཏམ་བཤད་བྱས་ཏེ། དེ་ཚོ་གང་འདྲ་ཡོང་མིན་གྱི་ཐད་ལ་ང་ཚོས་གནམ་ཐོག་ནས་རོགས་རམ་འཕངས་པའི་བརྒྱུད་རིམ་གྱི་ནང་ལ་ཤེས་རྟོགས་ཐུབ་ཀྱི་རེད་ཅེས་བརྗོད་པ་དང་ཆབས་ཅིག་ང་ཚོས་རོགས་རམ་དེ་ཚོ་སྦྱར་བའི་ནང་ལ་ས་ཐོག་ཏུ་མི་དམངས་ལ་རྨས་སྐྱོན་མི་འབྱུང་བར་ངེས་གཏན་བཟོ་བཞིན་ཡོད་ཅེས་ཀྱང་བརྗོད་ཡོད་པ་རེད། དེ་ཡང་གནས་ཚུལ་ཐོན་པར་གཞིགས་ན་སྐབས་འདིར་ཨ་མི་རི་ཀ་དང་འཇོར་ཏན་ཡུལ་གཉིས་ཀྱིས་ཡུལ་སོ་སོའི་མཁའ་དམག་གནམ་གྲུ་གསུམ་རེའི་ཐོག་ནས་རོགས་རམ་དོས་པོ་གྲངས་སུམ་ཅུ་སོ་བརྒྱད་རེ་འཕངས་ཡོད་པ་རེད་འདུག་རོགས་རམ་དེ་ཚོའི་ནང་ལ་བཟའ་བཅའ་ཤུགས་ཆེ་བ་ཡོད་པ་ལས་འཐུང་ཆུ་དང་སྨན་རིགས་སོགས་མེད་པའི་གསལ་སྟོན་བྱས་འདུག། དེ་དང་ཕྱོགས་མཚུངས་ཨ་མི་རི་ཀའི་རྒྱལ་སྲུང་ལས་ཁུངས་ཀྱི་མཐོ་རིམ་མི་སྣ་ཞིག་གིས་ད་དུང་ཡང་གྷ་ཛ་ཡི་ནང་ལ་མི་སྤྱོད་དགེ་བའི་རོགས་རམ་འཕར་མ་གནམ་ཐོག་ནས་འཕེན་རྫོང་བྱ་རྒྱུ་ཡིན་ཞེས་བརྗོད་འདུག་པ་དང་ཡང་དེའི་ཐད་ལ་ཞིབ་ཕྲ་གང་ཡང་བརྗོད་མེད་པ་རེད།
གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན།